ཨ་གཉིས་པ་མཐའ་དཔྱད་པ་དེ་རེད། བྱས་པ་མི་རྟག་པ་ཁོ་ན་ལ་འཇུག་པར་ངེས་པ་ལ་ཚད་མ་གསུམ་དགོས་ཀྱི་དེ་ལས་མང་བ་མི་དགོས་ཏེ། བྱས་པ་མི་རྟག་པ་ཁོ་ན་ལ་འཇུག་པར་ངེས་པ་ལ་དག་འགྲིག་ཡོད་དང་འགྲིག་གི་ཡོད་ཀྱི་ད་ག་རང་བྱེད་བཞིན་རེད་ཀྱི་དེ་རེད་པ་ད་འདི་ལ་ཁ་ཤས་འདྲ་མི་འདྲ་ལབ་དགོས་པ་རེད། བྱས་པ་མི་རྟག་པ་ཁོ་ན་ལ་འཇུག་པར་ངེས་པ་ལ་ཚད་མ་གསུམ་དགོས་པ་མ་རེད། ཞེས་པའི་ཐ་ཡིག་འདྲ་མི་འདྲ་རེ་རྗེས་ཁྱབ་གྲུབ་པ་ལ་ཚད་མ་གསུམ་དགོས་པ་རེད་ཟེར་ངེས་དེ་འདྲ་ཡོད་རེད། ད་དེ་ག་ཞེ་ད་འདྲ་དེ། བྱས་པ་མི་རྟག་པ་ཁོ་ན་ལ་འཇུག་པར་ངེས་པ་ལ་ད་ག་རང་རང་བྱས་བཞག་ན་འགྲིག་གི་རེད་ཟེར། འོ་དེ་གསུངས་དགོས་ཨ་ད་ག་རེ་ཡིན་ནམ་ཡང་ན་མེད་དོན་དག་ལ་བྱེད་བྱེད། འོ་ཚད་མ་གསུམ་དགོས་པ་རེད་དེ་ལས་མང་བ་མི་དགོས་པ་རེད།

དེ་འདྲའི་མི་ཅིག་གི་འོ། ངོ་ལ་རྗེས་ཁྱབ་གྲུབ་ཀྱི་མ་རེད་ཟེར། ད་ཡིན་དུས་ཙང་ཕྱི་རྒོལ་ཡང་དག་ཡིན་ཕྱིན་ཆད་ལ། འོ་ག་རེ་རེད་ཟེར་ན། ཁོའི་རྒྱུད་ལ། བསྒྲུབ་བྱའི་ཆོས་སུ་གང་བཟུང་རྒྱུ་དེ་དང་དགག་བྱའི་ཆོས་སུ་གང་བཟུང་རྒྱུ་དེ། དངོས་འགལ་དུ་ངེས་པའི་ཚད་མ་གོ་ཁོའི་རྒྱུད་ལ་ཡོད་གོ་ཅིག་རེད། འོ་ད་རྟགས་ག་རེ་བཀོད་ཡོད་ན་ཁོ་རྟོགས་པའི་ཚད་མ་གོ་ཡོད་གོ་ཅིག་རེད། དགག་བྱའི་ཆོས་གང་ཡིན་ན་དེ་ལ་རྟགས་དེ་མེད་པར་རྟོགས་པའི་ཚད་མ་གོ་ཁོའི་རྒྱུད་ལ་ཡོད་གོ། ཁོ་མ་བྱུང་ཟེར་ན་དེ་ནི་གང་ཟག་དེ་ལ་རྗེས་ཁྱབ་གྲུབ་ཀྱི་མ་རེད་ཅེས་འོ་ཐུག་ཟེར།

དུང་མདོག་ཡིན་པའི་ཕྱིར་ན་དེ་ལ་རྗེས་ཁྱབ་གྲུབ་ཆོག་པ་ཁོའི་དེ་འདྲའི་རྒོལ་བ་དེའི་ངོར་རོ། རྗེས་ཁྱབ་གྲུབ་ཆོག་པ་དང། ཚད་མ་གཉིས་ཚང་དགོས་ཀྱི་རེད་གཉིས་པོ་ཁོ་ན་ཁོ་ལ་ཡོད་པའི་ཕྱིར། གསུམ་ནི། དང་པོ་དེ་ནི་ཁྱོད་ཚང་མི་དགོས་ཤིག་འདུག་པ། ད་ཁོ་ལ་རྗེས་ཁྱབ་མ་གྲུབ་ཟེར་གོ། རྗེས་ཁྱབ་མ་གྲུབ་པ་སྐྱོན་ག་རེ་བྱས་པ་རེད་ཟེར་ན། ཚད་མ་དང་པོ་དེ་མ་ཚང་ད་དེ་རྗེས་ཁྱབ་མ་གྲུབ་ཟེར་དགོས་རེད་ཟེར་འོ་ད་རྗེས་ཁྱབ་གྲུབ་པ་ལ་ཚད་མ་དང་པོ་དེ་ཚང་དགོས་པ་དང་ལྟ་ས་དེ་གཏང་རྒྱུ་ཡོང་བ་ཡིན་རྒྱུ་རོ། འོ་ཐུགས་ཆེ། སྔོ་སེར་དངོས་འགལ་དུ་ངེས་པའི་ཚད་མ་མེད་པའི་ཉེས་པའོ།